གསན་མཁན་རྣམ་པ་བདེ་མོ་ཡིན་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་གསུམ་པའི་ཚེས་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་གཅིག་རེས་གཟའ་པ་སངས་རེད་ཕྱུགས་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་རྒྱ་གར་རྒྱལ་ས་ལྡི་ལི་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་བཅར་བྱས་ཏེ་གོང་ས་མཆོག་འབྲས་ལྗོངས་སུ་མགྲོན་འབོད་བྱས་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་གོ་ལའི་ནང་པའི་ལྷན་ཚོགས་ཀྱི་ཚོགས་ཆེན་དབུ་འབྱེད་དུ་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས།

རྒྱ་དཀར་ནག་གཉིས་དང་བོད་ཅེས་པའི་བརྗོད་གཞིར་བཟུང་ནས་ལོ་རྒྱུས་ཀྱི་སྐོར་གྱི་གསུང་བཤད་དང་ཉེ་སྔོན་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་པའི་ཐད་ནས་གསར་འགོད་པར་ལན་འདེབས་གནང་ཡོད་པའི་སྐོར་ར་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ལ་དེ་རིང་གི་གསར་འགྱུར་བཤད་རྒྱུས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་གིས་རྒྱ་གར་རྒྱལ་ས་ལྡི་ལི་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་བཅར་བྱས་ཏེ་གོང་ས་མཆོག་འབྲས་ལྗོངས་སུ་མགྲོན་འབོད་ཞུས་ཡོད་པ་རེད། ཟླ་བ་འདིའི་ཚེས་ཉི་ཤུ་ཉིན་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་པྲེམ་སེངྒེ་རྟ་མང་གོ་ལེ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་བཅར་བྱས་ཏེ ྋགོང་ས་མཆོག་འབྲས་ལྗོངས་སུ་མགྲོན་འབོད་བྱས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་སྤེལ་འདུག་དེ་མིན་དེང་སྐབས་རྒྱ་གར་རྒྱལ་ས་ལྡི་ལིའི་ནང་འཚོགས་བཞིན་པའི་གོ་ལའི་ནང་པའི་ལྷན་ཚོགས་ཐེངས་དང་པོའི་ཉིན་གཉིས་པ་སྟེ་ཚེས་ཉི་ཤུ་རྩ་གཅིག་ཉིན་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་གྱིས་ཚོགས་མགོན་དུ་བཞུགས་ནས་ཚོགས་བཅར་བ་ཡོངས་ལ་བཀའ་སློབ་སྩལ་རྒྱུ་རེད་ཐེངས་འདིའི་ཚོགས་ཆེན་ལ་ཕྱིའི་རྒྱལ་ཁབ་སུམ་ཅུ་ལྷག་ནས་ནང་པའི་སྐུ་ཚབ་བརྒྱ་ར་བདུན་ཅུ་ལྷག་དང་རྒྱ་གར་ནང་གི་ནང་པའི་ཚོགས་པ་འདྲ་མིན་ནས་སྐུ་ཚབ་བརྒྱ་ར་ལྔ་བཅུ་ལྷག་བཅས་མཉམ་བཞུགས་གནང་གི་ཡོད་འདུག། སུད་སི་དང་ཁེ་ན་ཏྲ་ཨ་རི་སོགས་ནས་ཉེ་སྔོན་གསར་འགྱུར་བརྒྱུད་ལམ་ཁག་ཅིག་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་དང་འབྲེལ་བའི་གནས་ཚུལ་སྤེལ་བ་དེ་དྲང་བདེན་མིན་པའི་སྐོར་བོད་མི་ཚོས་ཞི་བའི་ལས་འགུལ་སྤེལ་དང་སྤེལ་བཞིན་འདུག་ཟླ་འདིའི་ཚེས་བཅུ་དགུ་ཉིན་སུད་སི་དང་ལིག་ཏེན་སི་ཏྲན་བོད་རིགས་ཚོགས་པའི་གོ་སྒྲིག་འོག་ཉེ་སྔོན་དྲ་ལམ་གསར་འགྱུར་ཁག་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བྱམས་བརྩེའི་མཛད་པར་འགྲེལ་བཤད་ལོག་པ་བརྒྱབ་སྟེ་མཚན་སྨད་བཟོ་བའི་བྱེད་ངན་མཚམས་འཇོག་དགོས་ཞེས་མི་གྲངས་ཉིས་སྟོང་ལྷག་གིས་ཟུ་རིག་གྲོང་ཁྱེར་ནང་གོམ་བགྲོད་དང་ཡིག་ཆ་འགྲེམས་སྤེལ་གྱི་ལམ་ནས་ལས་འགུལ་སྤེལ་ཡོད་པ་མ་ཟད། བོད་མི་ཁག་ཅིག་གནས་ཚུལ་སྤེལ་མཁན་གསར་འགྱུར་ལས་ཁུངས་ཤིག་ལ་སྐྱོད་སྐབས་ཁོ་ཚོས་དེའི་ཐད་དོ་སྣང་བྱ་རྒྱུ་ཡིན་ཚུལ་བརྗོད་ཡོད་པ་རེད། དེ་བཞིན་ཡང་ཟླ་བ་འདིའི་ཚེས་ཉི་ཤུ་ཉིན་ཁེ་ན་ཏྲ་ཡི་ཁྲོ་རིན་ཁྲོ་གྲོང་ཁྱེར་ནང་རྟེན་གཞི་བྱས་པའི་རྒྱ་ནག་གི་ཚོང་འབྲེལ་དོན་གཅོད་ལས་ཁུངས་མདུན་དུ་བོད་དོན་རྒྱབ་སྐྱོར་བ་སངས་རྒྱས་སྐྱབས་ལགས་ཀྱི་གོ་སྒྲིག་འོག་ས་གནས་བོད་མི་བརྒྱ་ལྷག་ལྷན་ཞུགས་ཐོག་རྒྱ་ནག་གཞུང་གི་སྲིད་བྱུས་ངན་པའི་འོག་གོང་ས་མཆོག་ལ་བརྒྱུད་ལམ་ཁག་ནས་མཚན་སྨད་ཞུ་བཞིན་པར་དྲང་བདེན་དགོས་པའི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད། དེ་མིན། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ནས་ད་ཐེངས་ཀྱི་གནད་དོན་འདི་དང་འབྲེལ་ཁ་གསལ་ཞིག་བཟོ་མ་ཐུབ་ཚེ་འབྱུང་འགྱུར་བོད་པའི་མི་རབས་གཞོན་པ་རྣམས་ལ་དོགས་སློང་ཡོང་བའི་གནས་སྟངས་ཆགས་སྲིད་དུས་གང་ཐུབ་ཀྱིས་རྣམ་པ་འདྲ་མིན་གྱི་གདོང་ལེན་བྱེད་དགོས་པ་སོགས་འགྲེལ་བརྗོད་གནང་འདུག། ཡང་ཟླ་བ་འདིའི་ཚེས་བཅུ་དགུ་ཉིན་རྒྱ་གར་ལྷོ་ཕྱོགས་སྦང་ལོར་ས་གནས་བོད་ཀྱི་གཞོན་ནུ་དང་རྒྱལ་སྤྱིའི་བོད་ཀྱི་སློབ་མའི་ལྷན་ཚོགས་སོགས་ཀྱི་གོ་སྒྲིག་འོག་སྦང་ལོར་ཡོད་པའི་བོད་མི་ཚོང་བ་དང་སློབ་ཕྲུག་སོགས་ལས་དོན་འདྲ་མིན་གཉེར་བཞིན་པའི་བོད་མི་དང་གཞན་ཡང་ཕྱོགས་མཐའ་ནས་འབྱོར་བའི་བོད་མི་བཅས་ཁྱོན་བོད་མི་སུམ་བརྒྱ་སྐོར་ཞིག་སྦང་ལོར་རང་དབང་སྤྱི་གླིང་དུ་འཛོམས་ཏེ་ཉེ་ཆར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་བརྙན་ཐུང་བཅད་སྒྲིག་གིས་མགོན་པོ་མཆོག་ལ་མཚན་སྨད་སྐུར་འདེབས་ཀྱི་བདེན་མིན་རྫུན་སྒྲིག་གི་གནས་ཚུལ་བརྒྱུད་ལམ་ཁག་ཏུ་སྤེལ་བ་དེར་གསར་འགྱུར་བརྒྱུད་ལམ་ཁག་ནས་དགོངས་སེལ་ཞུ་དགོས་པ་མ་ཟད་མ་འོངས་པར་དེ་ལྟ་བུའི་གནས་ཚུལ་མི་སྤེལ་བའི་འབོད་སྐུལ་བཅས་ཞུ་བའི་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། ཡང་ཚེས་ཉི་ཤུ་ཉིན། ཨ་རིའི་དབུས་ནུབ་ཁུལ་དུ་གནས་སྡོད་བོད་མི་ཚོས་ཤི་ཁ་གོ་གྲོང་ཁྱེར་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཡན་ལག་ཁང་གི་མདུན་དུ་རྒྱ་ནག་གི་ངན་བྱུས་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གསར་འགྱུར་བརྒྱུད་ལམ་ཁག་གིས་བསམ་བརྗོད་ལས་འདས་པའི་སྒྲོ་སྐུར་གྱི་མཚན་ཤས་ཞུ་བ་དེར་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་འདུག། དེ་མིན་ཡང་ཟླ་བ་འདིའི་ཚེས་ཉི་ཤུ་རྩ་གཉིས་ཉིན་ཧྥ་རན་སིའི་བོད་རིགས་ཚོགས་པའི་སྣེ་ཁྲིད་འོག་ས་གནས་ཚོགས་པ་ལྔ་མཉམ་རུབ་ཀྱིས་ཧྥ་རན་སིའི་བརྙན་འཕྲིན་ལས་ཁུངས་མདུན་དུ་ཞི་བའི་ལས་འགུལ་ཞིག་སྤེལ་རྒྱུ་རེད། བོད་ཀྱི་གནའ་བོའི་མི་རབས་ཡུན་གནས་འཕེལ་རྒྱས་འགྲོ་ཕྱོགས་ཀྱི་གསང་བའི་གོ་མཚོན་ཞེས་པའི་ཉམས་ཞིབ་ཀྱི་གྲུབ་དོན་དཔྱད་རྩོམ་ཞིག་ཐོན་པའི་ནང་བོད་མཐོ་སྒང་དུ་སྔ་མོ་མི་རབས་འཕེལ་རྒྱས་འགྲོ་བར་འོ་མ་ནི་ལུས་ཀྱི་སྐྱེ་ལྡན་ཕྲ་ཕུང་གྲུབ་པར་མེད་དུ་མི་རུང་བའི་ཟས་ཀྱི་ཆ་ཤས་ནུས་པ་ལྡན་པ་ཞིག་ཆགས་ཡོད་པའི་སྐོར་བཀོད་འདུག་དེ་ཡང། Max Planck ཞེས་པའི་མི་རྒྱུད་བྱུང་རབས་ཀྱི་སློབ་གཉེར་ཁང་གིས་རྩོམ་ཞིག་སྤེལ་བའི་ནང་འཛམ་གླིང་གི་ཡང་རྩེ་ཞེས་འབོད་པའི་བོད་མཐོ་སྒང་ནི་རྒྱལ་སྤྱིའི་ནང་ནས་འཚོ་གནས་ཀྱི་མཐུན་རྐྱེན་ཞན་ནས་ཁོར་ཡུག་སྐྱོ་དྲག་གི་གྲས་ཡིན་ཡང་ཡུལ་གྱི་ཐོན་ཁུངས་རང་ལ་བརྟེན་ནས་ས་མཐོའི་ཆགས་བབ་ལ་གདོང་ལེན་བྱས་ཏེ་འཚོ་གནས་ཐུབ་པའི་ཡུལ་ཞིག་ཡིན་འདུག། ཚན་རིག་གོང་འཕེལ་ཞེས་པའི་དུས་དེབ་ཀྱིས་ཉམས་ཞིབ་བརྒྱུད་ཤེས་རྟོགས་བྱུང་བ་ལྟར་ན། དཀར་ཕྱུར་ནི། བོད་མཐོ་སྒང་གི་གནའ་བོའི་མིའི་ཟས་སྤྱོད་གཙོ་བོ་དེ་ཡིན་པ་བོད་ཀྱི་ས་གནས་ཁག་བཅོ་ལྔ་ནས་རྙེད་པའི་མིའི་ཕུང་པོ་བཞི་བཅུ་ཙམ་གྱི་སོ་ལ་བརྟག་དཔྱད་བྱས་ནས་ཤེས་རྟོགས་བྱུང་ཡོད་འདུག་རྩོམ་ཡིག་དེའི་རྩོམ་པ་པོ་ལི་ཐང་ཡིས། སྔ་མོའི་མིའི་ཕུང་པོ་སྔོག་འདོན་གྱིས་ཉམས་ཞིབ་བྱས་པ་བརྒྱུད་ཤེས་རྟོགས་བྱུང་བ་གསུངས་འདུག་ལ། སློབ་དཔོན་ཧྥང་ལིའང་ལུའུ་ཞུ་བས་བོད་མཐོ་སྒང་དུ་དཀར་ཕྱུར་ཟས་སུ་སྤྱོད་རྒྱུ། མི་ལོ་སུམ་སྟོང་ལྔ་བརྒྱ་ཡི་གོང་དུ་དར་བ་ཞིག་ཡིན་པ་གསལ་བོ་ཤེས་རྟོགས་བྱུང་ཡོད་ཚུལ་བརྗོད་འདུག་ཡང་གནའ་རབས་གདོད་མའི་མི་སྐྱེས་པ་དང་བུད་མེད་བྱིས་པ་བཅས་རྒན་དར་གཞོན་གསུམ་དང་དེ་བཞིན་སྐབས་དེའི་མཐོ་རིམ་སྤྱི་ཚོགས་དང་མཐོ་རིམ་མ་ཡིན་པའི་སྤྱི་ཚོགས་སོགས་ཚང་མས་ཟས་སུ་གཙོ་བོ་དཀར་ཕྱུར་བེད་སྤྱོད་བྱས་ཡོད་པ་དང་དེའང་ར་དང་ལུག་དེ་བཞིན་ཕལ་ཆེར་འབྲི་ཡི་འོ་མ་སོགས་ལས་གྲུབ་པའི་དཀར་ཕྱུར་བེད་སྤྱོད་བྱས་ཡོད་པ་ཚོད་དཔག་བྱེད་ཀྱི་འདུག་གནའ་རབས་བོད་ནུབ་ཕྱོགས་ཀྱི་འབྲོག་པ་ཚོས་ར་ཡི་འོ་མར་ཆེས་དགའ་མོས་བྱེད་ཀྱི་ཡོད་པ་ཡང་ཤེས་རྟོགས་བྱུང་འདུག་ཡང་ཧ་ལས་དགོས་པ་ཞིག་ལ་མིའི་བེམ་པོར་རྟོག་དཔྱོད་བྱས་ནས་ཤེས་རྟོགས་བྱུང་བར་གཞིགས་ན་འོ་མ་ཟས་སུ་སྤྱོད་མཁན་ཡིན་པ་ཤེས་རྟོགས་བྱུང་བ་ཚང་མ་མཚོ་འཕགས་ལས་མཐོ་ཚད་མི་ཊར་སུམ་སྟོང་བདུན་བརྒྱ་ཙམ་གྱི་སར་གནས་ཀྱི་ཡོད་པ་དང་དེའི་ནང་ནས་ཁག་གཅིག་མཚོ་འཕགས་མཐོ་ཚད་མི་ཊར་བཞི་སྟོང་ཙམ་དང་ཆེས་མཐོན་པོར་གནས་མཁན་ནི་མཚོ་འཕགས་མཐོ་ཚད་མི་ཊར་བཞི་སྟོང་ལྔ་བརྒྱ་ར་དྲུག་ཅུ་ཙམ་གྱི་ས་ལ་གནས་ཀྱི་ཡོད་པ་ཤེས་རྟོགས་བྱུང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། གོ་ལའི་ནང་བའི་ལྷན་ཚོགས་ཐེངས་དང་པོའི་དབུ་འབྱེད་དུ། རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་ང་ཚོ་ནི་སྟོན་པ་རིན་པོ་ཆེ་འཛམ་གླིང་འདིར་གདན་འདྲེན་བྱེད་མཁན་གྱི་རྒྱལ་ཁབ་དེ་ཡིན་པ་ལས་དམག་འཁྲུག་ཁྱེར་ཡོང་མཁན་དེ་མིན་ཞེས་སོགས་ཀྱི་གསུང་བཤད་གནང་ཡོད་པའི་སྐོར་ཀེ་ཐོ་གྷན་དྷིས་ཕྱོགས་བསྡུས་ཞུ་བར་གསན་རོགས་གནང། རྒྱ་གར་གྱི་སྲིད་བློན Modi མཆོག་གིས་འཛམ་གླིང་ནང་བའི་ལྷན་ཚོགས་ཐོག་གཏམ་བཤད་གནང་སྐབས། ང་ཚོ་ནི་འཛམ་གླིང་འདིར་སྟོན་པ་སངས་རྒྱས་གདན་འདྲེན་བྱེད་མཁན་གྱི་རྒྱལ་ཁབ་དེ་ཡིན་པ་ལས་དམག་འཁྲུག་ཁྱེར་ཡོང་མཁན་མིན་ཞེས་པ་སོགས་ཀྱི་གཏམ་བཤད་གནང་ཡོད་པ་རེད་གོ་ལའི་ནང་བའི་ལྷན་ཚོགས་ཀྱི་ཚོགས་ཆེན་ཐོག་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས་ཚང་མ་མཉམ་རུབ་ཀྱི་ཐོག་ནས་གོ་ལ་འདིའི་མ་འོངས་ཡར་རྒྱས་ཀྱི་ཆེད་དུ་བསམ་བློ་གཅིག་མཐུན་གྱི་ཐོག་ནས་ལས་ཀ་བྱེད་ཐུབ་པ་ཡིན་ན་མ་འོངས་པར་ཕན་ཐོགས་ཡོང་བ་ཡིན་པའི་སྐོར་གྱི་གསུང་བཤད་གནང་ཡོད་པ་རེད། རྒྱ་གར་དབུས་གཞུང་རིག་གཞུང་ལྷན་ཁང་དང་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་བའི་མཐུན་ཚོགས་གཉིས་ཀྱི་གོ་སྒྲིག་འོག་ཟླ་བ་འདིའི་སྤྱི་ཚེས་ཉི་ཤུ་ནས་ཉེར་གཅིག་བཅས་ཉིན་གཉིས་ཀྱི་རིང་ལ། རྒྱ་གར་རྒྱལ་ས་ལྡི་ལི་གསར་བའི་ནང་གི་ཨ་ཤོ་ཀ་གསོལ་མགྲོན་ཁང་ཞེས་པའི་ནང་དུ། གོ་ལའི་ནང་བའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་དང་པོ་དེ་འཚོགས་ཡོད་པ་རེད། དེ་རིང་ཉིན་དང་པོའི་དབུ་འབྱེད་ཀྱི་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་མོ་དི་མཆོག་ཆེད་ཕེབས་ཀྱིས་ལྷན་ཚོགས་དབུ་འབྱེད་གནང་ཡོད་པ་རེད།

སངས་རྒྱས་བཅོམ་ལྡན་འདས་ཀྱི་ས་གཞི་འདིའི་རྒྱུན་སྲོལ་ལྟར། མགྲོན་པོ་རྣམས་ང་ཚོའི་དཀོན་མཆོག་ལྟར་ངོས་འཛིན་བྱེད་ཀྱི་ཡོད་པ་རེད། སྟོན་པ་བཅོམ་ལྡན་འདས་ཀྱི་ལྟ་གྲུབ་ཀྱི་རྗེས་འཇུག་མཁན་མང་བོ་ཞིག་འདི་ལྟར་མཇལ་འོང་དུས་སྟོན་པ་བཅོམ་ལྡན་འདས་དངོས་སུ་མཇལ་བའི་ཚོར་བ་ཡོང་གི་འདུག་ཐེངས་འདིར་འཛམ་གླིང་གི་ས་ཁུལ་གང་ས་ནས། རིག་གཞུང་མི་འདྲ་བའི་མི་སྣ་མང་བོ་ཞིག་ས་ཁུལ་གཅིག་ཏུ་འཛོམས་ཐུབ་པ་ཙམ་དུ་མ་ཟད། ཚང་མ་མཉམ་རུབ་ཀྱི་ཐོག་ནས། གོ་ལ་འདིའི་མ་འོངས་པའི་ཡར་རྒྱས་ཀྱི་ཆེད་དུ། བསམ་བློ་གཅིག་མཐུན་གྱི་ཐོག་ནས་ལས་ཀ་བྱེད་ཐུབ་པ་ཡིན་ན། མ་འོངས་པར་ཏན་ཏན་ཡག་པོ་ཡོང་ངེས་ཡིན་པའི་སྐོར་གྱི་གསུང་བཤད་གནང་ཡོད་པ་རེད། ཡང་སྲིད་བློན་མོ་དི་མཆོག་གིས། དེང་རབས་ཀྱི་གནད་དོན་ཡོད་ཚད་གནའ་རབས་ཀྱི་སྟོན་པའི་བསླབ་བྱ་བརྒྱུད་ནས་ཐག་གཅོད་བྱ་ཐུབ་པ་ཞིག་ཡིན་ལ། སངས་རྒྱས་ཀྱིས་ཞི་བདེ་དར་སྤེལ་གྱིས་འཐབ་འཁྲུག་དང་རྒྱལ་ཕམ་རྩོད་མི་བྱ་བའི་སླབ་སྟོན་གནང་ཡོད་པ་སྟེ་ཁོང་ཁྲོ་ཡིས་ཁོང་ཁྲོ་ཐག་གཅོད་མི་ཐུབ་པར། བདེ་སྐྱིད་ནི་མཐུན་སྒྲིལ་ལས་བྱུང་བ་ཞིག་ཡིན་པ་དང། དང་པོ་གཞན་ལ་བཀོད་ཁྱབ་མ་བཏང་གོང་སྔོན་ལ་རང་རྒྱུད་ལ་བརྟག་དགོས་པའི་ལམ་སྟོན་གནང་ཡོད། སྟོན་པའི་བསླབ་བྱ་འདིས་དེང་སྐབས་སྒེར་སྡེམ་གྱི་ལྟ་བ་བཙན་ཤེད་ཀྱིས་གཞན་ལ་འཇིགས་སྐུལ་བྱེད་པའི་གནད་དོན་ཐག་གཅོད་ནུས་པ་ཞིག་ཡིན་ཞེས་དང། ཡང་སྲིད་བློན་མཆོག་གིས་སངས་རྒྱས་ཀྱི་བསླབ་བྱ་ནི་ང་རང་ཉིད་ཀྱི་གཟི་བརྗིད་ཅིག་ལ་བརྩི་བཞིན་ཡོད། ངས་ལོ་ཤས་སྔོན་ལ་མཉམ་འབྲེལ་རྒྱལ་ཚོགས་སུ་ཡང་འདི་ལྟར་བཤད་པ་ཡིན། ང་ཚོ་ནི་འཛམ་གླིང་འདིར་སྟོན་པ་སངས་རྒྱས་གདན་འདྲེན་བྱེད་མཁན་གྱི་རྒྱལ་ཁབ་དེ་ཡིན་པ་ལས་དམག་འཁྲུག་ཁྱེར་ཡོང་མཁན་དེ་མིན་ཞེས་བཤད་མྱོང་ཡོད་ཅེས་སོགས་ཀྱི་གསུང་བཤད་གནང་ཡོད་པ་རེད་ལ། དེ་བཞིན་རྒྱ་གར་དབུས་གཞུང་གི་ཁྲིམས་དོན་བློན་ཆེན། སྐུ་ཞབས་ཀི་རེན་རི་ཇི་ཇུ་མཆོག་གིས།
I am deeply honored to have this opportunity to participate at the Global Buddhist Summit to ང་རང་ཐེངས་འདིར་གོ་ལའི་ནང་པའི་ལྷན་ཚོགས་ཐོག་མཉམ་ཞུགས་གནང་ཐུབ་པར་དགའ་སྤོབས་བྱུང་ལ། དེ་ནི་ང་ཚོ་འདིར་འཛོམས་ནས་སྟོན་པ་བཅོམ་ལྡན་འདས་ཀྱི་ཡོངས་ཁྱབ་ཀྱི་གསུངས་པའི་ཆོས་དང་བསླབ་བྱ་རྣམས་ལ་དྲན་སྐུལ་དང། ལྷག་པར་དུ་ང་རང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དབུ་བཙུགས་པ་ནས་བཟུང་ད་ལྟའི་བར་དུ་འབྲེལ་བ་ཆེན་པོ་ཡོད་པ་འདི། ང་རང་གི་བསོད་ནམས་ཆེན་པོ་ཞིག་ལ་བརྩི་བཞིན་ཡོད་སོགས་ཀྱི་གསུང་བཤད་གནང་ཡོད་པ་རེད་ལ་ཡང་ལྷན་ཚོགས་དེའི་གོ་སྒྲིག་གནང་མཁན་རྒྱལ་སྤྱིའི་ནང་བསྟན་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་དགའ་ལྡན་ཤར་རྩེའི་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ཀྱིས་ཐེངས་འདིར་ལྷན་ཚོགས་དེའི་འཚོགས་དགོས་པའི་དམིགས་ཡུལ་གཙོ་བོ་དེ་ནི་ད་ལྟ་འཛམ་གླིང་ཐོག་འཕྲད་བཞིན་པའི་དཔལ་འབྱོར་དང་ཁོར་ཡུག་དམག་འཁྲུག་སོགས་ཀྱི་དཀའ་ངལ་རིགས་ནང་པའི་ལྟ་གྲུབ་དང་བསླབ་བྱའི་ཐོག་ནས་སེལ་ཐུབ་པའི་སྐོར་གསུངས་ཡོད་པ་རེད་ལ།
འཛམ་གླིང་སྤྱི་ཡོངས་ཀྱི་དཀའ་ངལ་མང་པོ་ཞེ་པོ་ཅིག་ཡོད་རེད་ད་དཀའ་ངལ་འདི་གའི་འདི་གང་ག་ལ་ཨ་ནི་ང་ཚོའི་ནང་པའི་གི་ལྟ་གྲུབ་དང་བསླབ་བྱ་ཉམས་ལེན་གྱི་ཐོག་ནས་ཕན་ཐོགས་ག་རེ་བྱེད་ཡ་འདུག་དེ་ལ་ཡ་དཀའ་ངལ་སེལ་ཐབས་ག་རེ་བྱེད་ཡ་འདུག་ལམ་སྟོན་ག་རེ་བྱེད་ཡ་འདུག་ཨོ་ད་འདི་བརྗོད་གཞི་གཙོ་བོ་བྱས་ནས་འདི་གནང་དགོས། ཐེངས་འདིའི་ནང་པའི་ལྷན་ཚོགས་ཐོག་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་དང། ཀུན་བདེ་གླིང་རིན་པོ་ཆེ་རྗེ་བཙུན་བསྟན་འཛིན་ཆོས་ཀྱི་རྒྱལ་མཚན་མཆོག། ས་སྐྱ་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་དང། བྱམས་མགོན་ཀྭན་ཏིང་ཏའི་སི་ཏུ་རིན་པོ་ཆེ་མཆོག་དང། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག། གཞན་ནང་པའི་བླ་ཆེན་ཁག་མང་པོ་ཞིག་དང། ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག། གཞན་ཕྱིའི་རྒྱལ་ཁབ་ཁག་སུམ་ཅུ་ལྷག་ནས་ནང་པའི་སྐུ་ཚབ་བརྒྱ་དང་བདུན་ཅུ་ལྷག་དང། རྒྱལ་ཁབ་ནང་གི་ནང་པའི་ཚོགས་པ་ཁག་འདྲ་མིན་ནས་སྐུ་ཚབ་བརྒྱ་དང་ལྔ་བཅུ་བཅས་མཉམ་ཞུགས་གནང་ཡོད་པ་རེད་ལ།

རྒྱ་ནག་གི་ཉེན་རྟོག་པས་ཉེ་ཆར་པེ་ཅིན་གྱི་སྨན་ཁང་ཞིག་ལ་མེ་སྐྱོན་བྱུང་ནས་མི་གྲངས་ཉི་ཤུ་རྩ་གྲངས་ཀྱི་ཚེ་སྲོག་ཤོར་བའི་དོན་རྐྱེན་དང་འབྲེལ་ཡོད་སྨན་ཁང་གི་འགོ་ཁྲིད་དང་ཨར་ལས་བཟོ་སྐྲུན་གྱི་འགན་འཁུར་བ་བཅས་མི་སྣ་ཁག་ཅིག་འཛིན་བཟུང་བཀག་སྐྱིལ་བྱས་འདུག་ཟླ་བ་འདིའི་ཚེས་བཅོ་བརྒྱད་རེས་གཟའ་མིག་དམར་ཉིན་ས་གནས་ཀྱི་ཉིན་གུང་ཙམ་ལ་རྒྱ་ནག་པེ་ཅིན་གྲོང་ཁྱེར་གྱི་ཁྲང་ཧྥིན་སྨན་ཁང་ནང་མེ་སྐྱོན་ཤོར་ནས་མིག་སྔར་ཤེས་རྟོགས་བྱུང་བའི་ཁྲོད་མི་གྲངས་ཉི་ཤུ་རྩ་དགུ་གི་ཚེ་སྲོག་ཤོར་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། དེ་བཞིན་ཕྱི་ཚེས་བཅུ་དགུ་ཉིན་པེ་ཅིན་གྲོང་ཁྱེར་སྤྱི་ཁྱབ་པ་དབྱི་ལི་ནས་གྲོང་ཁྱེར་ཡོངས་སུ་བདེ་འཇགས་ཐོན་སྐྱེད་ཐད་གཞི་རྒྱ་ཆེ་བའི་དག་ཐེར་བྱེད་རྒྱུ་ཡིན་ཚུལ་བརྗོད་པ་དང་དེ་བཞིན་འབྲེལ་ཡོད་དཔོན་རིགས་ནས་དགོངས་སེལ་ཞུས་ཡོད་ཀྱང། དམངས་ཁྲོད་ཀྱི་ཁོང་ཁྲོ་ཞི་འཇགས་གཏོང་ཐུབ་ཀྱི་མེད་པ་རེད། ཚེས་བཅོ་བརྒྱད་ཉིན་གྱི་མེ་སྐྱོན་སྐོར་གྱི་བརྙན་ཐུང་ཞིག་གི་ནང་མི་རྣམས་ཀྱིས་ཉལ་ཆས་རས་གདན་བཤགས་ནས་ཐག་པ་བཟོས་ཏེ་ཁང་བརྩེགས་ཀྱི་གྱང་ངོས་ནས་མར་འབབ་པ་དང་རྩིག་པ་དཀར་བའི་སྲུབས་ཀ་ནས་དུ་ནག་འཕྱུར་བ་མཐོང་གི་འདུག་ལ་དེ་བཞིན་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་ཀོང་ཏུང་སྐད་ཀྱི་སྡེ་ཚན་ལ་འབྱོར་བའི་བརྙན་ཐུང་ཞིག་ཏུ། ཐོག་ཁང་ནང་མི་མང་པོས་སྐད་རྒྱག་པ་དང་གས་ཆག་ཕྱིན་པ་དང་མེས་ཚིག་པའི་སྒེའུ་ཁུང་ལས་དུ་བ་ལྷོག་ལྷོག་ཕྱིར་འཕྱུར་བཞིན་པ་མཐོང་རྒྱུ་འདུག་རྒྱ་ནག་གི་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ནང་བརྗོད་ན་པེ་ཅིན་ཁྲང་ཧྥིན་སྨན་ཁང་གི་འགོ་ཁྲིད་ཝང་ཞའོ་ལིན་དང་དེ་བཞིན་སྨན་ཁང་གི་དོ་དམ་སྡེ་ཚན་གྱི་དཔོན་རིགས་འགའ་ཨར་ལས་བཟོ་སྐྲུན་དེར་འགན་འཁུར་མཁན་མི་སྣ་གཉིས་བཅས་ཉེན་རྟོག་པས་འཛིན་བཟུང་བཀག་བསྐྱིལ་བྱས་ཡོད་པ་དང།

ཡང་པེ་ཅིན་གྱི་སྡོད་མི་གཞན་ཞིག་གིས་དཔོན་རིགས་དེ་ཚོས་གོང་རིམ་ལ་ཇི་ལྟར་གནས་ཚུལ་དེ་འགྲེལ་བརྗོད་བྱེད་པའི་ཐད་བསམ་བློ་གཏོང་བ་ལས་མང་ཚོགས་ལ་གནས་ཚུལ་འོས་འཚམ་ཐག་གཅོད་ཐད་བསམ་བློ་གཏོང་གི་མ་རེད་ཟེར། ཡང་གནས་ཚུལ་ཁ་ཤས་ནང་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་གིས་མེ་སྐྱོན་དེ་བྱུང་ནས་ཆུ་ཚོད་བརྒྱད་ཀྱི་རྗེས་སུ་མ་གཏོགས་གནས་ཚུལ་དེའི་སྐོར་སྤེལ་མེད་པ་བརྗོད་འདུག། དེ་མིན་པེ་ཅིན་གྱི་སྡོད་དམངས་སྐུ་ཞབས་ཡཱང་ནས། གསར་འགོད་རང་དབང་མེད་པའི་རྐྱེན་མང་ཚོགས་ཀྱིས་རྗེས་ནས་མ་གཏོགས་གནས་ཚུལ་དེ་ཤེས་རྟོགས་མེད་ལ། དོན་རྐྱེན་དེ་ཐག་གཅོད་ཐད་ཀྱང་མངོན་གསལ་བྱེད་ཀྱི་མ་རེད་ལ་མཐའ་མའི་ཐག་གཅོད་ཀྱང་དྲང་བདེན་ཡོང་བར་ཡིད་ཆེས་མེད་པ་བརྗོད་འདུག། ཉི་ཧོང་གི་སྲིད་བློན་ཧྥོ་མེའོ་ཁེ་ཤི་ད་མཆོག་གིས། ཐེ་ཝན་མཚོ་གླིང་དུ་ཞི་བདེ་ལྷིང་འཇགས་དགོས་པ་ནི་ཧ་ཅང་གལ་ཆེན་པོ་ཡིན་པ་ནན་གསུངས་ཞུས་པའི་ཐོག་རྒྱ་ནག་གཞུང་གིས་འགན་འཁུར་ལྡན་པའི་ཐོག་ནས་ཕྱག་ལས་གནང་དགོས་པ་མུ་མཐུད་དུ་འབོད་སྐུལ་ཞུ་གི་ཡིན་ཞེས་རེས་གཟའ་ཕུར་བུའི་ཉིན་གསུངས་འདུག་ཟླ་བ་འདིའི་མགོ་སྟོད་དུ་རྒྱ་ནག་གིས་ཐེ་ཝན་ནས་རྒྱང་རིང་སར་དམག་སྦྱོང་བྱས་ཡོད་པ་དང་ཉི་ཧོང་ནང་འཚོགས་བཞིན་པའི་ཇི་བདུན་ཞེས་པའི་རྒྱལ་སྤྱིའི་ནང་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་ཕྱི་འབྲེལ་བློན་ཆེན་རྣམ་པའི་ལྷན་ཚོགས་ཐོག་ནས་རྒྱ་ནག་ལ་ཐེ་ཝན་ཐོག་བཙན་ཤེད་དང། འཇིགས་སྐུལ། དྲག་པོའི་ལམ་ནས་བརྡབ་གསིག་གཏོང་རྒྱུའི་ཉེན་བརྡ་སོགས་གཏོང་མཚམས་འཇོག་དགོས་པའི་སྐུལ་མ་གནང་བའི་རྗེས་སུ། ཚེས་ཉི་ཤུ་ཉིན་ཉི་ཧོང་གི་སྲིད་བློན། ཁེ་ཤི་ད་མཆོག་གིས་ཐའེ་ཝན་དང་འབྲེལ་བའི་སྐོར་ར་འགྲེལ་བརྗོད་གནང་བ་ཞིག་ཡིན་འདུག་དེ་བཞིན་ཁོང་གིས་གསར་འགོད་ལྷན་ཚོགས་སར་ཐའེ་ཝན་མཚོ་གླིང་ལ་ཞི་བདེ་ལྷིང་འཇགས་དགོས་པ་ནི་ཉི་ཧོང་ལ་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་མ་ཟད། རྒྱལ་སྤྱིའི་སྤྱི་ཚོགས་དང་རྒྱ་ཆེ་ས་ནས་བཤད་ན་ངེད་ནས་ཐེ་ཝན་ཐོག་འཛིན་པའི་སྲིད་བྱུས་ལ་འགྱུར་བ་མེད་ལ་ཐེ་ཝན་དང་འབྲེལ་བའི་དཀའ་རྙོག་གང་འདྲ་ཡིན་ཡང་ཞི་བའི་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱ་དགོས་པ་རེད་ཅེས་གསུངས་པ་རེའུ་ཐར་གསར་སྤེལ་ཁང་གིས་ལུང་འདྲེན་བྱས་འདུག། རྒྱ་ནག་གཞུང་གི་གཏོར་རྒོལ་ལ་གདོང་ལེན་ཆེད་དུ་ཐེ་ཝན་གྱིས་དབྱི་སི་འདི་འདྲའི་ཆེད་ལས་དོན་སྤེལ་ཕྱོགས་ཐད་སྦྱོང་བརྡར་སྤྲད་ཡོད་པ་རེད། རེའི་ཁྲིར་གསར་སྤེལ་ཁང་གིས་ཟླ་བ་འདིའི་ཚེས་ཉི་ཤུ་ཉིན་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་མཚོ་ཁ་དང་ཉེ་བའི་ཐེ་ཝན་གྱི་བདག་དབང་འོག་ཡོད་པའི་གླིང་ཕྲན་ཐོག་མྱུར་སྐྱོབ་ཛ་དྲག་གི་ལས་ཀ་བྱེད་མཁན་ཚོས་གལ་ཏེ་རྒྱ་ནག་གི་ཕྱོགས་ནས་གཏོར་རྒོལ་བྱུང་ཚེ་དེར་ཁ་གཏད་གདོང་ལེན་བྱ་ཕྱོགས་ཐད་རེས་གཟའ་ཕུར་བུའི་ཉིན་དམག་སྦྱོང་བྱས་ཡོད་པ་དང། དེ་ནི་ཉེ་ཆར་རྒྱ་ནག་གཞུང་གིས་ཐེ་ཝན་གྱི་མཐའ་འཁོར་དུ་དམག་དོན་འཁྲབ་སྦྱོང་ཉིན་གསུམ་རིང་བསྟུད་མར་བྱས་པ་ནས་གཟའ་འཁོར་གཅིག་མ་ཕྱིན་གོང་ཐེ་ཝན་གྱིས་ཀྱང་དམག་དོན་འཁྲབ་སྦྱོང་དེ་བྱས་པ་རེད། དམག་སྦྱོང་བྱེད་ཡུལ་གྱི་མ་ཙོ་གླིང་ཕྲན་དེ་ནི་རྒྱ་ནག་གི་ཧྥུ་ཅན་ཞིང་ཆེན་གྱི་ཧྥུའུ་ཀྲུའུ་གྲོང་ཁྱེར་དང་ཐག་ཉེ་ལ་འཁེལ་གྱི་ཡོད་པ་དང་གླིང་ཕྲན་དེ་ནི

མ་ཙོ་གླིང་ཕྲན་ཐོག་གི་དམག་སྦྱོང་དེ་ནི་གླིང་ཕྲན་དེ་གཙོ་བྱས་པའི་གླིང་ཕྲན་ནན་གན་ཟེར་བའི་ཐོག་བྱས་ཡོད་པ་དང་སྐབས་དེར་མྱུར་སྐྱོབ་རླངས་འཁོར་དང་མེ་གསོད་འཕྲུལ་ཆས་སོགས་སྦྱོང་བརྡར་བྱས་པའི་ཐོག་མེ་གསོད་ཐབས་དང་རྨས་མ་དབོར་འདྲེན་བྱེད་སྟངས་སོགས་སྦྱོང་བརྡར་བྱས་ཡོད་པ་རེད། ས་གནས་ཀྱི་ཁྲིམས་དཔོན་ཝང་ཆོན་མིན་ཟེར་བས་རེའི་ཁྲིར་གསར་འགོད་པར་གལ་ཏེ་ཐེ་ཝན་དང་རྒྱ་ནག་གི་གནས་སྟངས་ཛ་དྲག་ཇེ་སྡུག་ཏུ་ཕྱིན་ཚེ་མ་ཙོ་གླིང་ཕྲན་གྱི་མྱུར་སྐྱོབ་ཛ་དྲག་ལས་ཀ་བྱེད་མཁན་ཚོས་ཁོང་ཚོ་ཁ་ཕྱོགས་གང་དུ་འགྲོ་དགོས་མིན་ངེས་པར་དུ་ཤེས་དགོས་ཀྱི་རེད་ཅེས་བརྗོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་རྩོམ་སྒྲིག་གི་ལེ་ཚན་ནང་དུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ལྷོ་ཨེ་ཞི་ཡའི་ཕྱི་རྒྱལ་གསར་འགོད་མཐུན་ཚོགས་ཞེས་པར་རྒྱ་དཀར་ནག་གཉིས་དང་བོད་ཅེས་པ་བརྗོད་གཞིར་བཟུང་ནས་ལོ་རྒྱུས་སྐོར་གྱི་གསུང་བཤད་དང་ཉེ་སྔོན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་པའི་ཐད་ནས་གསར་འགོད་པར་ལན་འདེབས་བྱེད་འོས་པའི་སྐོར་ཀ་ཐོག་གིས་གནས་ཚུལ་ཕྱོགས་བསྡུས་བྱས་པར་གསན་རོགས་གནང།
ལྷོ་ཨེ་ཞི་ཡའི་གསར་འགོད་མཐུན་ཚོགས་ཞེས་པ་དེ་ནི། རྒྱ་གར་དང་ཕ་ཁི་སི་ཐན། སྦང་ལ་དེ་ཤི་དང་སི་རི་ལང་ཀ། འབྲུག་ཡུལ་དང་བལ་བོ། ཨ་ཧྥི་གྷ་ནི་སི་ཐན་དང་མན་དེ་བི་སི། བོད་སོགས་གསར་འགོད་པ་དང་པར་བ། གློག་བརྙན་འཕྲིན་རྩོམ་སྒྲིག་པ་དང་དུས་དེབ། ཁྲིམས་རྩོད་པ་སོགས་ཚོགས་མི་ལྔ་བརྒྱ་ལས་གྲུབ་པའི་ལྷོ་ཨེ་ཞི་ཡའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཡིན་ལ། ཚོགས་པ་དེ་ནི་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པ་ཞིག་ཡིན་ཞིང།

དེ་ཡང་ཐོག་མར་སྲིད་སྐྱོང་མཆོག་གིས་རྒྱ་གར་དང་བོད་གཉིས་ཀྱི་འབྲེལ་ལམ་སྐོར་ནས་གསུངས་དོན་ནི། སྲིད་སྐྱོང་མཆོག་གིས་ཐོག་མར་ལོ་རྒྱུས་ལ་ཕྱིར་མིག་ཅུང་ཙམ་བལྟས་པ་ཡིན་ན། ང་ཚོའི་བོད་ལ་བོད་ཡིག་དེ་སྤྱི་ལོའི་དུས་རབས་བདུན་པ་ནས་གསར་གཏོད་བྱས་པ་ཞིག་ཡིན་ལ། ང་ཚོའི་བོད་ཡིག་དེའང་རྒྱ་གར་གྱི་གུབ་ཏའི་ཡི་གེ་ལ་དཔེ་བལྟས་ནས་གསལ་བྱེད་སུམ་ཅུ་དང་དབྱངས་བཞི་གསར་གཏོད་བྱས་པ་ཞིག་ཡིན། ངས་དེ་ལྟར་བཤད་དགོས་དོན་དེ་ནི། ཆ་རྒྱུས་མེད་མཁན་དག་གིས་བོད་ཡིག་ཀྱང་རྒྱ་ནག་གི་ཡི་གེ་དང་གཅིག་ཡིན་རྒྱུ་རེད་སྙམ་གྱི་ཡོད་པ་རེད། དང་པོ་ང་ཚོའི་བོད་ཡིག་དེ། སཾ་སྐྲྀ་ཏའི་སྐད་ལ་གཞིར་བཟུང་ནས་ཡོང་བ་ཞིག་ཡིན་པ་ལས་རྒྱ་ནག་གི་ཡི་གེ་ལ་འབྲེལ་བ་མེད་ཅེས་དང། གཉིས་པ་དེ་ནི་ང་ཚོ་བོད་ཀྱི་ཆོས་ལུགས་ལ་མཚོན་ནའང། དུས་རབས་བརྒྱད་པའི་ནང་དུ་རྒྱ་གར་གྱི་དཔལ་ནཱ་ལེནྡྲ་ནས་བོད་དུ་དར་བ་ཞིག་ཡིན་ལ། ད་ལྟའི་བོད་བརྒྱུད་སངས་རྒྱས་ཆོས་ལུགས་ནི། མཚན་ཉིད་ཀྱི་གཞུང་དང་བཅས་པ། དཔལ་ནཱ་ལེནྡྲ་ནས་བརྒྱུད་པ་ཞིག་ཡིན་པའི་སྐོར་དེ་ནི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནམ་རྒྱུན་འགྲེལ་བཤད་གནང་བཞིན་པ་ལྟར། དཔལ་ནཱ་ལེནྡྲ་ནས་བརྒྱུད་པའི་བོད་བརྒྱུད་སངས་རྒྱས་ཆོས་ལུགས་ཀྱིས། མིའི་རིགས་ཀྱི་ཞི་བདེ་དང། ལྷག་པར་དུ་དུས་རབས་ཉེར་གཅིག་པ་འདིར་ཞི་བདེའི་དུས་རབས་ཤིག་ཏུ་འགྱུར་དགོས་ན། བྱམས་སྙིང་རྗེ་གལ་ཆེན་ཡིན་པའི་སྐོར་དང། ད་ལྟ་རྒྱ་ནག་གཞུང་གིས་བོད་ཀྱི་སངས་རྒྱས་ཆོས་ལུགས་ཟེར་བ་དེ་རྒྱ་ནག་ཅན་ནམ་རྒྱ་ནག་ནས་ཡོང་བ་ཞིག་ཡིན་པར་རྫུན་བཟོ་བྱེད་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པ་རེད་ཅེས་དང། ཡང་སྲིད་སྐྱོང་མཆོག་གིས་བོད་ཀྱི་ཁོར་ཡུག་གི་ཆགས་སྟངས་སྐོར་ནས་ངོ་སྤྲོད་གནང་དོན། ང་ཚོས་བོད་ཀྱིས་བོད་ཀྱི་ས་ཁུལ་ལ་གངས་རི་ར་བས་བསྐོར་བའི་ཞིང་ཁམས་ཟེར་ལ། འཛམ་གླིང་གི་ཡང་རྩེ་རུ་འབོད་པ་དེ་ཡང་དོན་དང་མཐུན་པ་ཞིག་ཡིན། འཛམ་གླིང་གི་གངས་རི་མཐོ་ཤོས་དག་བོད་ན་ཡོད་ལ། ཨེ་ཞི་ཡའི་ཆུ་མཛོད་ཀྱང་ཟེར། ཨེ་ཞི་ཡའི་ཆུ་བོ་མང་བོ་ཞིག་གི་འབྱུང་ཁུངས་བོད་ནས་ཡོང་གི་ཡོད། བོད་ཀྱི་ཆུ་བོ་དག་རྒྱ་གར་དང་ཕ་ཁི་སི་ཐན། བལ་བོ་དང་བཱང་ལ་དེ་ཤི། དེ་ནས་འབར་མ་དང་ལོ། ཁམ་པོ་དེ་ཡ་དང་ཐེ་ལན་ཀྲི། ཝེ་ཏི་ནམ་དང་རྒྱ་ནག་སོགས་སུ་བོད་ཀྱི་གཙང་བོ་དག་འབབ་བཞིན་ཡོད། ཁོར་ཡུག་པ་དག་གིས་བོད་ལ་འཛམ་གླིང་གི་རྩེ་གསུམ་པ་ཞེས་འབོད་བཞིན་ཡོད། དེ་ནི་བོད་དུ་འཁྱགས་རོམ་དང་ཆུ་བོས་གཏམས་པའི་ཡུལ་གྲུ་རྒྱ་ཆེན་པོ་ཞིག་ཡིན་པ་ལས། ས་ཆ་ཆུང་ཆུང་ཞིག་མ་རེད། རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཟེར་བ་ཙམ་ཞིག་གི་མིང་བཏགས་ནས་ས་ཁུལ་དེ་ཙམ་པོ་བོད་ཡིན་པ་ལས། བོད་ཀྱི་ཤར་ཕྱོགས་ཀྱི་ས་ཆ་གཞི་རྒྱ་ཆེན་པོ་ཞིག་བོད་ཀྱི་ནང་དུ་རྩི་བཞིན་ཡོད་པ་མ་རེད། དཔེར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་ཡུལ་གྱིས་མཚོན་པའི་མདོ་སྨད་དང་ཁམས་ཀྱི་ས་ཁུལ་གཞི་རྒྱ་ཆེན་པོ་ཞིག་བོད་ལ་མ་བརྩིས་པར་བོད་ས་ཆུང་དུ་གཏོང་ཐབས་བྱས་ཡོད་པ་རེད། ང་ཚོས་མི་མང་པོ་ཞིག་ལ་ཆུའི་དཀའ་ངལ་ལ་འཕྲད་ངེས་པ་དེ་གསལ་བོ་རེད། ང་ཚོས་དེང་སྐབས་ཨེ་ཞི་ཡའི་ཆུ་མཛོད་ལྟ་བུའི། ས་ཆ་དང་དྲོད་གྲང་སོགས་ལ་བདག་སྐྱོང་མ་ཐུབ་པ་ཡིན་ན། ད་སྐབས་ང་ཚོའི་བོད་མི་རྣམས་ཆབ་སྲིད་ཀྱི་སྐྱབས་བཅོལ་བ་ཆགས་བསྡད་ཡོད་ནའང། མ་འོངས་པར་བོད་ཀྱི་གཙང་བོ་དག་ལ་བརྟེན་པའི། མི་མང་རྣམས་ང་ཚོ་བོད་ཀྱི་སྐྱབས་བཅོལ་བ་ཆགས་ངེས་པའི་སྐོར་གསུངས་པ་རེད། ཡང་ཁོང་གིས། རྒྱ་ནག་གི་ཁྱབ་བསྒྲགས་ཤུགས་ཆེ་བའི་དབང་གིས། བོད་ཀྱི་ལོ་རྒྱུས་མི་ཤེས་མཁན་དག་དེར་ཡིད་ཆེས་བྱེད་ཀྱི་ཡོད་པ་རེད། རྒྱ་ནག་གིས་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཟེར་གྱི་ཡོད་པ་རེད། འོ་ན་ཁོ་ཚོས་གནའ་སྔ་མོ་ཟེར་བ་དེ་ནི་དུས་ཚོད་གང་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། བོད་ཀྱི་དུས་རབས་བདུན་པ་ནས་དགུ་པའི་བར་དུ་ཨེ་ཞི་ཡ་དཀྱིལ་མའི་རྒྱལ་ཁབ་མང་བོ་ཞིག་འཛིན་མྱོང་བའི་བཙན་པོའི་རྒྱལ་ཁབ་དེ་ཆགས་ཡོད། ཤར་དུ་རྒྱ་ནག་གི་ཁྲང་ཨན་བར་དང་ནུབ་ཏུ་སཱ་མར་ཁན་དང་ནིའུ་སི་བེག་སི་ཐན་སོགས་སུ་དབང་སྒྱུར་མཁན་ཞིག་ཡིན་པ་དང། དེ་ནས་བོད་བཙན་པོའི་རྗེས་སུའང་ས་སྐྱ་དང་ཕག་གྲུ། རིན་སྤུངས་དང་སྡེ་སྲིད་གཙང་པ། ལྔ་པ་ཆེན་པོ་ནས་ད་ལྟའི་བར་གྱི་བོད་ཀྱི་སྲིད་དབང་རིམ་བྱུང་ངོ་སྤྲོད་གནང་ཡོད་པ་རེད། སྲིད་སྐྱོང་མཆོག་གིས་གཏམ་བཤད་གྲུབ་ནས་གསར་འགོད་པའི་དྲི་བ་དྲིས་ལན་སྐབས་སུ། གསར་འགོད་པ་ཞིག་གིས་ཉེ་ལམ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་བྱིས་པ་ཞིག་ལ་མཇལ་ཁ་གནང་བ་དེ། འཛམ་གླིང་ཁྱོན་ཡོངས་ལ་ཁྱབ་སྟེ། མགོན་པོ་མཆོག་ལ་མཚན་སྨོད་བྱེད་མཁན་བྱུང་བར། གསལ་བཤད་ཅི་ཞིག་ཡོད་པར་བཀའ་འདྲི་ཞུས་པར་ཁོང་གིས་གསུངས་དོན། དོན་རྐྱེན་དེའི་ཕོག་ཐུག་བྱུང་ས་ངོ་མ་དེ་སུ་རེད་ཅེས་འདྲི་འདོད་བྱུང། ཁ་ཤས་ཀྱིས་གནོད་འཚེ་ཕོག་མཁན་བྱིས་པ་དེ་རེད་ཟེར་ལ། རེ་ཟུང་གིས་ཕྲུ་གུའི་ཕ་མ་རེད་ཟེར། འོན་ཀྱང་ངས་ཤེས་རྟོགས་བྱུང་བར། བྱིས་པ་དེར་དཀའ་ངལ་གང་ཡང་མི་འདུག། ཁོས་མཛད་སྒོ་གྲོལ་རྗེས་གསར་འགོད་པར་སྐད་ཆ་ཡག་པོ་བཤད་འདུག

དེ་ལྟ་བུའི་རྣལ་འབྱོར་པ་ཞིག་ལ་མཚོན་ན། ལུས་ཀྱི་རེག་བྱ་ཞིག་གི་ཤུགས་རྐྱེན་ཐེབས་ཀྱི་རེད་བསམ་གྱི་འདུག་གམ། ཁོང་ནི་དེ་ལས་བརྒལ་བ་ཞིག་རེད། དེ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་སྒེར་གྱི་དྲང་ཚུགས་རང་བཞིན་ལ། འདས་པའི་མི་ལོ་བརྒྱད་ཅུ་གྱ་བདུན་རིང་དོགས་པ་ཐེ་ཚོམ་གཏན་ནས་མེད། དེས་ན་མི་ཚོས་དོན་རྐྱེན་ཞིག་ལ་བརྟེན་ནས་ཇི་ལྟར་ཐག་གཅོད་བྱེད་ཐུབ་བམ། དེའང་གནད་དོན་ཆ་ཚང་བ་མ་རྟོགས་པར་ཐག་གཅོད་བྱེད་ཀྱི་ཡོད། ད་དུང་ཁོང་གི་སྐུ་ཚེ་ཧྲིལ་པོར་སྐྱོན་གྱི་ཆ་ཙམ་མ་གོས་པའི་ཐོག་བྱམས་སྙིང་རྗེ་དང་འཚེ་བ་མེད་པ། འགྲོ་བ་མིའི་རིགས་གཅིག་གྱུར་གྱི་དགོངས་པ་ཉམས་བཞེས་གནང་སྟེ་འཛམ་གླིང་ཁྱོན་ཡོངས་ལ་སྤེལ་གནང་ཡོད་པ་རེད། ཉེ་ལམ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱིས་པ་དེར་མཇལ་ཁ་སྩལ་བར་ཆ་བཞག་ན། དེ་ཉིད་མི་མང་གི་མདུན་དུ་བྱུང་བ་ཞིག་ཡིན་པ་ལས་གསང་བའི་གནས་སུ་བྱུང་མེད། གནད་དོན་དེ་ལ་ལྟ་སྟངས་དང་འགྲེལ་བཤད་གཞན་པ་བརྒྱབ་ཡོད། ངས་ཁོང་ཚོར་ཁག་དཀྲི་བྱེད་ཀྱི་མིན། མི་སོ་སོར་བསམ་ཚུལ་ཡོད་སྲིད་ལ། ཁོ་ཚོས་དེ་ལྟར་བསམ་གྱི་ཡོད་པ་རེད། གང་ཡིན་ཞེ་ན་བརྙན་ཐུང་དེ་ཆེད་དུ་བཅད་གཏུབ་བྱས་ཡོད་པ་རེད། ད་ལྟ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་སྣ་ཚོགས་ཤིག་ཞུ་བཞིན་འདུག་གཅིག་བྱས་ན་མཚན་སྨད་ཞུ་མཁན་རྣམས་ལ་སོ་སོའི་ལྟ་ཚུལ་རེ་ཡོད་སྲིད་པ་རེད། འོན་ཀྱང་ང་ཚོར་མཚོན་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་སྙིང་རྗེའི་རང་གཟུགས་འཕགས་མཆོག་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་ལ། ཁོང་གི་བྱམས་དང་སྙིང་རྗེ་ནི་འདི་ལས་ཚད་མཐོ་བ་རེད། གནད་དོན་འདིས་ང་ཚོའི་སེམས་སུ་ཕོག་ཐུག་ཆེན་པོ་བཏང་སོང། སྐུ་མཁྱེན་བསམ་ཤེས་གནང་དང། དངོས་དོན་མིན་པའི་འཆལ་གཏམ་འདིས་ང་ཚོར་ཕོག་ཐུག་ཆེན་པོ་བཟོས་སོང་ཞེས་དང། རྒྱུན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་ཁྲིད་མཚོན་པའི་མི་སྣ་སུ་ཞིག་མཇལ་ཡང། ཐུགས་བརྩེ་བ་ཆེན་པོའི་ངང་ནས་སྐུ་རྩེད་གནང་གི་ཡོད་པ་གསལ་བཤད་དང་མཉམ་དུ། སྐབས་དེར་རྒྱ་གར་གྱི་ཕྲུ་གུ་དེར་མཇལ་ཁ་གནང་བ་དེ་ནི་སྤོ་བོས་ཕྲུ་གུར་བྱམས་སྐྱོང་གནང་བའི་དཔེ་མཚོན་ཞིག་ཡིན་པ་དང་མཇལ་ཁའི་སྐབས་སུ་དོ་བདག་ཕྲུ་གུ་དང་ཨ་མ་གཉིས་ནས་མགོན་པོ་མཆོག་མཇལ་རྒྱུ་བྱུང་བར་སྐལ་བ་བཟང་པོ་བྱུང་སོང་ཞེས་གསར་འགོད་པར་བཤད་ཡོད་པའི་སྐོར་གསལ་བཤད་གནང་ཡོད་པ་རེད་ཡང་ཁོང་གིས་ད་ཆ་དོན་རྐྱེན་འདིར་རྐྱེན་བྱས་ཏེ་ཕོག་ཐུག་ཤོར་ཡུལ་སུ་ཆགས་ཡོད་དམ་ཨ་མ་དང་ཕྲུ་གུ་གཉིས་ནི་རེད་མི་འདུག་ཁོང་ཚོས་མི་འདོད་པའི་རྣམ་འགྱུར་གང་ཡང་བསྟན་མེད་འདིར་ཕོག་ཐུག་ཤོར་ཡུལ་ངོ་མ་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆགས་ཡོད། འདི་ག་རེ་བྱས་ནས་བྱུང་བ་རེད་དམ། འདིར་ང་ལ་མཐའ་བསྡོམས་གཉིས་ཡོད། དང་པོ་དེ་ནི་ང་ཚོས་ཉམས་ཞིབ་བྱས་པ་ལས། བརྙན་ཐུང་ཐོག་མར་བསྐྱར་དུ་འགྲེམས་སྤེལ་བྱེད་མཁན། རྒྱ་ནག་གཞུང་ལ་རྒྱབ་སྐྱོར་བྱེད་མཁན་གྱི་གྲས་ཡིན་པ་ཤེས་རྟོགས་བྱུང། ཁྱེད་རྣམ་པ་གསར་འགོད་པ་ཡིན་སྟབས། བརྙན་ཐུང་འདི་ཇི་ལྟར་བསྐྱར་དུ་འགྲེམས་སྤེལ་བྱས་པ་དང། དེ་ཉིད་སུས་བེད་སྤྱོད་གཏོང་རྩིས་བྱེད་ཀྱི་ཡོད་པར་ཞིབ་འཇུག་གནང་རོགས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་དང་མཚན་སྙན་ལ་སྐུར་འདེབས་བྱས་པ་ལ་བརྟེན་ནས་སུ་ལ་ཁེ་ཕན་ཡོད་པ་གསལ་བཤད་བྱེད་མི་དགོས་པ་ཞིག་རེད། མཚན་སྨད་བྱེད་རྒྱུའི་ལས་འགུལ་དེའི་ཁྱབ་ཚད་དང་ནུས་པ་ལ་བལྟས་ན། གནད་དོན་དེའི་ཆབ་སྲིད་ཀྱི་ཕྱོགས་དེར་སྣང་ཆུང་གཏོང་རྒྱུ་མེད། གཉིས་པ་མང་ཚོགས་ཀྱི་ངོས་ནས་དོན་རྐྱེན་དེར་ཡི་རང་མ་བྱུང་མཁན་ཡོད་རིགས་ལ་ཞུ་རྒྱུར། ཁྱེད་རྣམ་པས་དོན་དམ་གྱི་གནས་ཚུལ་ཆ་ཚང་རྟོགས་པར། མཛད་སྒོ་དེའི་བརྙན་ཆ་ཚང་ལ་གཟིགས་རོགས་ཞེས་ཞུ་རྒྱུ་ཡིན། དེ་ལྟར་གནང་ན་ཁྱེད་ཀྱིས་ད་གཟོད་ཆགས་སེམས་དང་བྱམས་བརྩེ་གཉིས་ཀྱི་དབྱེ་བ་འཁོར་རྒྱུ་རེད་ཅེས་གསལ་བཤད་གནང་བ་རེད།

ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་དུས་ཚོད་བཅུ་བ་ནས་བཅུ་ར་ཕྱེད་ཀའི་བར་ཡང་དགོང་མོའི་དུས་ཚོད་བརྒྱད་དྲ་ཕྱེད་ཀ་ནས་དགུ་བའི་བར་བཅས་རྒྱང་བསྲིང་བྱེད་བཞིན་ཡོད་པས་ཁྱེད་རྣམ་པའི་དུས་ཚོད་ལྟར་ང་ཚོའི་ལས་རིམ་ཁག་ལ་གསན་རྒྱུར་བཀའ་དྲིན་ཆེ་ད་བདེ་མོ་བྱོས།